དེ་རིང་ཕྱི་ཚེས་བཅུ་ཉིན་འདི་ག་བལ་ཡུལ་གྱི་རྒྱལ་ས་ཀ་ཐ་མན་གྲུའི་འཕགས་པ་ཤིང་ཀུན་གྱི་ས་གནས་སུ་རྟེན་གཞི་བྱས་པའི་བྲག་དཀར་དགོན་དུ་གོང་ས་མཆོག་ལ་འཛམ་གླིང་ནོར་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་ངོ་སུམ་ཅུ་སོ་བཞི་འཁོར་བའི་དུས་ཆེན་སྲུང་བརྩི་ཆེད་གཞུང་འབྲེལ་མཛད་སྒོ་ཚོགས་རྒྱུར་བལ་ཡུལ་གཞུང་གིས་བཀག་འགོག་བྱས་ཡོད་པ་མ་ཟད། ཞོགས་པའི་ཆུ་ཚོད་བརྒྱད་པའི་སྟེང། བལ་ཡུལ་གཞུང་གི་དམག་མི་ཕོན་ཆེན་སླེབས་ཏེ་མཛད་སྒོའི་ཚོགས་ཡུལ་གྱི་སྒོ་ཆེན་འགྲམ་དུ། བུད་མེད་བཞི་འཛིན་བཟུང་བྱས་ཡོད་པ་དང། དེ་མ་ཐག་འཕགས་ཤིང་ས་གནས་ཉེན་རྟོག་ཁང་དུ་ཁྲིད་ཡོད་པ་རེད་ལ། བོད་མི་ཚོའི་འགྲོ་འདུག་ལ་དམ་དྲག་གི་དབང་གིས་དགོང་དྲོའི་བར་དུ་བུད་མེད་བཞི་བོ་དེ་དག་གློད་བཀྲོལ་བཏང་ཡོད་མེད་གསལ་རྟོགས་ཤེས་མི་ཐུབ་པ་རེད་འདུག། གཞན་ནི་བལ་ཡུལ་ནང་གི་བོད་རིགས་འདུས་སྡོད་ཀྱི་ས་གནས་མཆོད་རྟེན་བྱ་རུང་ཁ་ཤོར་དང། དོན་གཅོད་ལས་ཁུངས་སྒོ་འགྲམ་ས་གནས་གཞིས་ལས་ཁང་ཁག་གི་སྒོ་འགྲམ་སོགས་སུ་དམག་མི་འགྲེམས་འཇོག་གིས་བོད་མི་ཚོའི་འགྲོ་འདུག་སོགས་ལ་ལྟ་རྟོག་ནན་མོ་བྱས་ཡོད་པ་རེད་འདུག་དམིགས་བསལ་དོན་གཅོད་སྐུ་ངོ་རྩིབ་རི་སློབ་དཔོན་སྤྲུལ་སྐུ་ངག་དབང་མཆོག་གྲུབ་ལགས་དང། དྲུང་ཆེ་སོགས་ལས་སྣེ་བ་རྣམས་ལ་དམ་དྲག་ཆེན་པོ་བྱས་ཡོད་པ་མ་ཟད། ཁོང་ཚོའི་འགྲོ་འདུག་སོགས་ལ་དཀའ་ངལ་འཕྲད་མུས་སུ་ཡིན་པ་རེད་འདུག་སྔར་ལོར་བལ་ཡུལ་གཞུང་གི་དམག་མི་དང་ཉེན་རྟོག་པའི་ལྟ་རྟོག་འོག་གཞུང་འབྲེལ་མཛད་སྒོ་ཚོགས་བཅུག་ཡོད་ཀྱང། ད་ལོར་དོན་གཅོད་ལས་ཁུངས་ནས་དུས་ཆེན་དང་འབྲེལ་བའི་གཞུང་འབྲེལ་མཛད་སྒོ་གོ་སྒྲིག་དེ་སྔོན་ཚུད་ནས་བྱས་ཡོད་ཀྱང། དེ་རིང་གཞུང་འབྲེལ་མཛད་སྒོ་དངོས་གཞིའི་སྐབས་སུ་བལ་ཡུལ་གཞུང་གི་དམག་མིའི་བཀག་འགོག་གིས་གཏན་ནས་ཚོགས་བཅུག་མེད་པ་རེད།

བཟོད་པའི་དཀའ་ཉེན་ཡོད་རེད་ཡིན་ནའང་ང་ཚོ་སེམས་པ་ནང་ནས་སྲུང་བརྩི་ཞུ་ཡས་ལ་དཔེ་རང་སོ་སོ་གི་རྩ་བའི་བླ་མ་གི་དེ་རིང་ནོ་བེལ་ཞི་བདེའི་གཟེངས་རྟགས་དེ་ལ་སྲུང་བརྩི་ཞུ་ཡས་ལ་འདོད་པ་དཔེ་ཆེན་པོ་ཡོད་རེད་ཡིན་ན་གནས་སྟངས་དང་བལ་པོའི་གི་དཀའ་ལས་ཆེན་པོ་རེད་ཤག། དེ་ལྟར་ཁོང་གིས་མུ་མཐུད་དུ་བརྗོད་དོན་ལྟར་ན་སྤྱིར་ན་ང་ཚོའི་རང་གི་རྩ་བའི་བླ་མར། འཛམ་གླིང་གི་ཆེས་ཆེ་མཐོང་ཡོད་པའི་ནོར་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས། ལོ་ངོ་སུམ་ཅུ་སོ་བཞི་འཁོར་བའི་དུས་དྲན་ཉིན་མོ་འདིར། ཆེས་དགའ་དགའ་སྤྲོ་སྤྲོ་ཞིག་བྱས་ཏེ་དུས་ཆེན་སྲུང་བརྩི་བྱེད་དགོས་ཀྱི་ཡོད་པ་རེད་མོད། ཡིན་ན་ཡང་འདིར་བལ་ཡུལ་ནང་ལ་མཚོན་ན་གནས་སྟངས་མང་པོ་ཞིག་གིས། དཀའ་ངལ་འོག་བོད་མི་ཚང་མ་ཕྱོགས་གཅིག་ཏུ་འདུ་འཛོམས་སོགས་ལ། བལ་ཡུལ་གཞུང་གི་བཀག་འགོག་གི་རྐྱེན་པས་འཛོམས་ཐུབ་ཀྱི་ཡོད་པ་མ་རེད་ལ། དེར་བརྟེན་ང་ཚོས་རང་གི་དུས་རྒྱུན་འགྲོགས་འདྲིས་ཆེ་བའི་གྲོགས་སྤུན་མཆེད་རེ་འགའ་མཉམ་དུ་འཛོམས་ནས། མང་ཚོགས་རང་རང་སར་དུས་ཆེན་སྲུང་བརྩི་བྱེད་ཀྱི་ཡོད་ལ། ཞོགས་པ་སྔ་མོ་ནས་མཆོད་རྟེན་ཉེ་འགྲམ་སོགས་སུ། བལ་ཡུལ་གཞུང་གི་དམག་མི་ཕོན་ཆེན་འགྲེམས་འཇོག་བྱས་ནས་བཞག་ཡོད་པ་དེ་མཐོང་བ་ཙམ་གྱིས། སེམས་ལ་དཀའ་ངལ་མི་ཉུང་བ་ཞིག་འཕྲད་ཀྱི་འདུག་མོད། ང་ཚོ་ཚང་མ་གཞན་དབང་སྟབས་བསྟུན་གྱི་འོག་ན་ཡོད་སྟབས། ཡུལ་ཆུ་འཐུང་ན་ཡུལ་ཁྲིམས་འཁུར་དགོས་ཟེར་བ་ནང་བཞིན། ཞི་འཇམ་ངང་སྡོད་པ་ལས་ཐབས་ཤེས་གཞན་གང་ཡང་མི་འདུག་ཅེས་སོགས་འགྲེལ་བརྗོད་གནང་སོང། ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ཡིན།